ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ལོ་གསར་པ་དེའི་ནང་འཛམ་གླིང་རྒྱལ་ཁབ་ཆེས་མང་པོ་ཞིག་ནང་རྒྱལ་ཡོངས་འོས་བསྡུ་བྱ་དགོས་ཀྱི་ཡོད་པའི་ཁྲོད་དུ་རྒྱལ་སྤྱིའི་ཐོག་ཚང་མས་དོ་སྣང་བྱ་ཡུལ་གྱི་ཐེ་ཝན་གྱི་སྲིད་འཛིན་གསར་འདེམས་ཀྱི་རྒྱལ་ཡོངས་འོས་བསྡུ་དེ་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་ལས་ཐོག་སྲིད་འཛིན་གཞོན་པ་ལའེ་ཅིན་ཏའེ་ལ་འོས་འདེམས་བརྒྱུད་རྒྱལ་ཁ་ཐོབ་ཡོད་པ་རེད། ངས་གཤམ་ལ་ཐེ་ཝན་གྱི་འོས་བསྡུའི་གནད་འགག་སྲིད་འཛིན་གསར་པའི་འོས་ཤོག་དེ་དམངས་གཙོ་ཡར་ཐོན་ཚོགས་པའི་ལའེ་ཅིན་ཏའེ་ལ་ཐོབ་པ་འདི་ཡིས་ག་རེ་མཚོན་གྱི་ཡོད་མེད། ཡང་རྒྱ་ནག་གིས་ཐེ་ཝན་གྱི་ཕྱོགས་སུ་ལངས་ཕྱོགས་ག་རེ་འཛིན་སྲིད་ཀྱི་ཡོད་མེད་སོགས་པ་གནད་དོན་ཁག་ཅིག་ངོ་སྤྲོད་ཞུ་གི་ཡིན། རྒྱ་ནག་གིས་ཉེ་བའི་ཟླ་བ་འགའ་ཤས་ཀྱི་དུས་ཡུན་ལ་ཐེ་ཝན་གྱི་རྒྱལ་ཡོངས་འོས་བསྡུར་ཤུགས་རྐྱེན་སྤྲོད་ཐབས་ཀྱི་སླད་དུ་མང་ཚོགས་ལ་རང་གི་འདེམས་ཀ་བྱེད་སྟངས་མ་ནོར་བའི་ཉེན་བརྡ་དང་སྦྲགས་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལའེ་ཅིན་ཏའེ་དེས། མཚོ་འགག་ཕན་ཚུན་གྱི་ཞི་བདེ་མེད་པར་བཟོ་མཁན་ཞིག་དང། ཉེན་ཚབས་ཆེ་བའི་དམག་འཁྲུག་སློང་སྲིད་པའི་མི་སྣ་མགོ་མཁྲེགས་འཛིན་པ་ཞིག་ཡིན་པ་དང། མང་ཚོགས་ཀྱིས་ཁོང་ལ་འོས་འཕེན་བྱ་རྒྱུ་དེ་ནི་ཞི་བདེ་དང་དམག་འཁྲུག་བར་གྱི་འདེམས་ཀ་ཞིག་དང་མཚུངས་པ་ཞིག་ཆགས་ཀྱི་ཡོད་ཅེས་ཉེན་བརྡ་དང། ཡང་མཚོ་ཐོག་ཏུ་དམག་གྲུའི་འཇིགས་སྐུལ་དང་བར་སྣང་དུ་སོ་ལྟའི་ལྒང་ཕུག་བཏང་སྟེ་དྲག་ཤུགས་ངོམས་པ་དང་བརྒྱུད་ལམ་ཁག་ནང་དཀྲོག་གཏམ་སོགས་བཀྲམ་སྟེ་ཐབས་ལམ་སྣ་ཚོགས་ཤིག་ལ་འཇུག་པ་བརྒྱུད། འོས་བསྡུར་ཤུགས་རྐྱེན་སྤྲོད་ཐབས་བྱས་ཀྱང་འགོག་མ་ཐུབ་པར་མཐའ་མ། ཕྱི་ཚེས་བཅུ་གསུམ་རེས་གཟའ་སྤེན་པའི་ཉིན་ཐེ་ཝན་མང་ཚོགས་ཀྱིས་མང་མོས་ཀྱི་ཐོག་ནས་དམངས་གཙོ་ཚོགས་པའི་སྲིད་འཛིན་འོས་མི་ལའེ་ཅིན་ཏའེ་ལ་འོས་འཕེན་བརྒྱུད་ཁོང་ལ་མང་ཚོགས་བརྒྱ་ཆ་བཞི་བཅུ་ཙམ་གྱིས་འོས་ཐོབ་བྱུང་སྟེ་རྒྱལ་ཁ་ཐོབ་ཡོད་པ་རེད། རྒྱ་ནག་གི་ཕྱོགས་སུ་འབྲེལ་ཐག་ཉེ་བར་འཛིན་རྒྱུའི། རྣམ་འགྱུར་གསལ་སྟོན་བྱེད་མཁན་ཕྱོགས་འགལ་གོ་མིན་ཏང་ཚོགས་པའི་སྲིད་འཛིན་འོས་མི་ཧོ་ཡུ་ཡི་ལ་འོས་གྲངས་བརྒྱ་ཆ་སུམ་ཅུ་སོ་གསུམ་དང་ཡང་ཐེ་ཝན་མི་དམངས་ཚོགས་པའི་སྲིད་འཛིན་འོས་མི་ཀོ་ཝན་ཅན་ལ་འོས་གྲངས་བརྒྱ་ཆ་ཉི་ཤུ་རྩ་དྲུག་ལས་ཐོབ་མེད་པ་རེད། འདེམས་ཐོན་དམངས་གཙོ་ཚོགས་པའི་སྲིད་འཛིན་འོས་མི་ལའེ་ཅིན་ཏའེ་སྟེ་མཚན་གཞན་ལ་ཝི་ལེམ་ལའེ་གྱིས་འོས་ཐོབ་ཀྱི་གསུང་བཤད་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞིའི་ནང་གི་རྒྱལ་སྤྱིའི་ཐོག་གི་འོས་བསྡུ་མང་པོའི་ཁྲོད། ཚང་མས་དོ་སྣང་བྱ་ཡུལ་གྱི་འོས་བསྡུ་དང་པོ་དེའི་ནང་ཐེ་ཝན་མང་ཚོགས་ཀྱིས་དམངས་གཙོར་རྒྱལ་ཁ་དང་པོ་དེ་སོན་ཡོད་ཅེས་གསུངས་ཡོད་པ་རེད། ཁོང་གིས་ཐེ་ཝན་གྱི་རྒྱལ་ཡོངས་འོས་བསྡུ་བརྒྱུད་འཛམ་གླིང་ཡོངས་ལ་ཐེ་ཝན་ངོས་ནས་དམངས་གཙོ་དང་མི་གཅིག་དབང་སྒྱུར་རིང་ལུགས་གཉིས་ཀྱི་བར་འདེམས་ཀ་བྱ་དགོས་ན་ཐེ་ཝན་མི་དམངས་ཀྱིས་དམངས་གཙོའི་ཕྱོགས་སུ་ལངས་ཀྱི་ཡོད་པ་དེ་གསལ་སྟོན་བྱས་ཡོད་པ་གསུངས་ཡོད་པ་རེད། ཕྱོགས་འགལ་གོ་མིན་ཏང་སྲིད་དོན་ཚོགས་པའི་སྲིད་འཛིན་འོས་མི། ཧོ་ཡུ་དབྱི། དང། ཡང་ཆབ་སྲིད་ཚོགས་པ་གསུམ་པ། ཐེ་ཝན་མི་དམངས་ཀྱི་ཚོགས་པའི་སྲིད་འཛིན་འོས་མི་ཀོ་ཝན་ཇི་གཉིས་ཀས་ཀྱང། འོས་བསྡུ་མཇུག་སྒྲིལ་གྱི་ཆུ་ཚོད་གཉིས་ཙམ་གྱི་རྗེས་སུ་འོས་བསྡུའི་རྒྱལ་ཁ་དམངས་གཙོ་ཚོགས་པའི་སྲིད་འཛིན་འོས་མི་ལའེ་ཅིན་ཏའེ་ལ་ཐོབ་པའི་གྲངས་ཐོ་གསལ་སྟོན་བྱུང་བའི་རྗེས་སུ་ཁོང་ལ་འཚམས་འདྲི་དང། ཡང་རང་གི་རྗེས་འབྲང་པར་ཐེ་ཝན་རྒྱལ་ཁབ་ཀྱི་ཆེད་དུ་ད་ཆ་ཚང་མ་མཐུན་སྒྲིལ་གྱིས་ཆེད་དུ་མཉམ་འདེགས་ཀྱི་ངོས་ནས་མཉམ་ལས་བྱ་དགོས་པའི་མིག་དཔེར་འོས་པའི་གསུང་བཤད་གནང་ཡོད་པ་རེད། ད་འོ་ན་འོས་བསྡུའི་སྔོན་ལ་སྲིད་དོན་ཚོགས་པ་གསུམ་སོ་སོའི་སྲིད་འཛིན་འོས་མི་གསུམ་གྱིས་འོས་བསྡུའི་དྲིལ་བསྒྲགས་ཀྱི་སྲིད་ཇུས་ལངས་ཕྱོགས་ག་རེ་རེད་དེར་མང་ཚོགས་ཀྱིས་ལྟ་སྟངས་ག་འདྲེས་བལྟས་ཡོད་རེད་དང་ལེན་ག་འདྲེས་གནང་ཡོད་རེད་ཅེས་པའི་དྲི་བ་དེ་ཡིན་པ་རེད། ངས་གནད་དོན་དེ་ཚོ་རེ་རེ་བྱས་ནས་ངོ་སྤྲོད་ཞུ་གི་ཡིན་ང་ཚོའི་ལེ་ཚན་མུ་མཐུད་གསན་ཞུ་རོགས་གནང། རྒྱ་ནག་གི་གཞུང་འཛིན་དམངས་གཙོ་ཚོགས་པའི་ལས་ཐོག་སྲིད་འཛིན་གཞོན་པ་དང་དམངས་གཙོ་ཚོགས་པའི་སྲིད་འཛིན་འོས་མི་ལའེ་ཅིན་ཏཱ་ཡིས་རང་བཙན་གྱི་མཁྲེགས་འཛིན་ལངས་ཕྱོགས་འདི་ཡིས་ཐེ་ཝན་གྱི་ཕྱོགས་སུ་དམག་འཐབ་བྱ་དགོས་པ་བཟོ་སྲིད་པའི་ཉེན་བརྡ་དང་མཚུངས་པ་ཕྱོགས་འགལ་གོ་མིན་ཏང་ཚོགས་པས་དམངས་གཙོ་ཚོགས་པའི་སྲིད་འཛིན་འོས་མི་ལའེ་ཅིན་ཏཱའི་གིས་རྒྱ་ནག་དང་དགྲ་འཁོན་འཛིན་གྱི་སྲིད་བྱུས་བཟུང་པ་འདི་ཡིས་མངའ་ཁུལ་ལ་འཁྲུག་འཛིང་དང། ཐེ་ཝན་ལ་རྒྱ་ནག་དང་ཚོང་འབྲེལ་གྱི་ཐད་དོ་ཕོག་བཏང་སྟེ་དཔལ་འབྱོར་ལ་གནོད་འཚེ་བཏང་སྲིད་པའི་སྐྱོན་བརྗོད་དང། གོ་མིན་ཏང་ཚོགས་པའི་ངོས་ནས་ད་ལྟའི་གནས་བབ་གང་ཡིན་གཅེས་སྲུང་ཐོག་སྲིད་བྱུས་བབ་བརླིང་བརྟན་པོ་ཞིག་བརྒྱུད་དེ་མཚོ་ཁ་ཕན་ཚུན་གྱི་འབྲེལ་ལམ་ཡར་རྒྱས་བརྒྱུད། ཚོང་འབྲེལ་འབྲེལ་བར་ཤུགས་སྣོན་གྱིས་དཔལ་འབྱོར་གནས་སྟངས་ཡར་རྒྱས་བཏང་སྟེ་རྒྱལ་ཁབ་ནང་ལས་ཀའི་གོ་སྐབས་བསྐྲུན་ཐབས་བྱ་རྒྱུ་ཡིན་ལུགས་གསལ་སྟོན་བྱས་ཡོད་པ་རེད། དམངས་གཙོ་ཚོགས་པའི་སྲིད་འཛིན་འོས་མི་ལའེ་ཆིན་ཏའེ་གྱིས་གོ་མིན་ཏང་ཚོགས་པའི་གཞུང་འཛིན་སླེབས་པ་ཡིན་ན་ཐེ་ཝན་གྱི་རང་དབང་བློས་གཏོང་གིས་རྒྱ་ནག་གི་མངའ་འོག་ཏུ་ཚུད་སྲིད་པ་དང་ཐེ་ཝན་མང་ཚོགས་ཀྱིས་ད་རིང་གི་འོས་བསྡུ་དེ་རང་དབང་དམངས་གཙོར་འདེམས་ཀ་བྱ་རྒྱུ་དང། དེ་མིན་ན་རྒྱ་ནག་གི་མངའ་འོག་ཏུ་འགྲོ་རྒྱུའི་སྔ་ལྟས་ཤིག་ཡིན་པ་དེ་ཉིད་འདེམས་ཀ་བྱ་དགོས་ཀྱི་ཡོད་པ་དང་ཁོང་ལ་སྲིད་འཛིན་འདེམས་བསྐོ་བྱུང་བ་ཡིན་ན་ཁོང་ནས་ད་ལྟའི་ལས་ཐོག་སྲིད་འཛིན་ལྕམ་རྩ་ཡིན་པིང་གི་སྲིད་ཇུས་མཇུག་སྐྱོང་གིས་ཐེ་ཝན་གྱིས་ཨ་མི་རི་ཀ་གཙོས་པའི་གཞན་ཉི་ཧོང་དང་ལྷོ་ཤར་ཨེ་ཤི་ཡའི་མངའ་ཁུལ་གྱི་དམངས་གཙོའི་རྒྱལ་ཁབ་ཁག་དང་ཚོང་འབྲེལ་རྒྱ་སྐྱེད་ལ་ཤུགས་སྣོན་རྒྱག་གི་ཡིན་ཞེས་གསུངས་ཡོད་པ་རེད། སྲིད་དོན་ཚོགས་པ་གསུམ་པ་ཐེ་ཝན་མི་དམངས་ཚོགས་པའི་སྲིད་འཛིན་འོས་མི་ཀོ་ཝན་ཇིན་གྱིས། འོས་བསྡུའི་དྲིལ་བསྒྲགས་ཀྱི་ནང། དམངས་གཙོ་ཚོགས་པ་དང་གོ་མིན་ཏང་ཚོགས་པ་གཉིས་ཀ་རྒྱུན་ལྡན་གྱི་ཆབ་སྲིད་ཚོགས་པ་ཞིག་ཡིན་པས་དོན་དངོས། མང་ཚོགས་ལ་འཕྲད་བཞིན་པའི་དཀའ་ངལ་སེལ་ཐུབ་ཀྱི་མེད་པ་དང་ཆབ་སྲིད་ཀྱི་དཀའ་རྙོག་དང་དཔལ་འབྱོར་གྱི་དཀའ་ངལ་སེལ་དགོས་ན་རྒྱུན་ལྡན་མ་ཡིན་པའི་བསམ་བློ་གསར་པ་ཞིག་དང་ཐབས་ལམ་གསར་པ་ཞིག་འཚོལ་དགོས་ཀྱི་ཡོད་པ་གསུངས་ཏེ། དྲིལ་བསྒྲགས་བྱས་པར་ཁོང་གི་ཆབ་སྲིད་ཚོགས་པར་རྒྱབ་སྐྱོར་བྱེད་མཁན་ཤུགས་ཆེ་བ། གཞོན་སྐྱེས་ཀྱི་ཁྲོད་དུ་བྱུང་ཡོད་པ་རེད། ད་རིང་འོས་བསྡུའི་དྲིལ་བསྒྲགས་ཀྱི་བརྒྱུད་རིམ་གྱི་ཁྲོད་དུ། རྒྱལ་ཁབ་ཀྱི་དཔལ་འབྱོར་གནས་སྟངས་ཡར་རྒྱས་ལ་ཤུགས་སྣོན་རྒྱག་དགོས་པ་དང་གཞོན་སྐྱེས་ལ་ལས་ཀའི་གོ་སྐབས་སྐྲུན་དགོས་པ། རྒྱལ་ཁབ་ཀྱི་སྲུང་སྐྱོབ་ཀྱི་ནུས་པ་ཤུགས་ཆེ་རུ་གཏང་དགོས་པ་སོགས་རྩ་དོན་ཁག་ཅིག་གི་ཁྲོད་དུ། རྒྱ་ནག་གིས་ཐེ་ཝན་གྱི་ཕྱོགས་སུ་འཇིགས་སྐུལ་གྱི་གནད་དོན་དེ་ཡང་གཙོ་བོ་ཞིག་ཆགས་ཡོད་པ་དང། དེའི་ཐད་འོས་ཤོག་གི་སྔོན་གོ་མིན་ཏང་སྲིད་དོན་ཚོགས་པའི་དེ་སྔའི་སྲིད་འཛིན་ཟུར་པ་མཱ་དབྱིན་ཅུན་གྱིས་འཇར་མན་གྱི DW བརྒྱུད་ལམ་ལ་བཀའ་མོལ་ཞིག་གནང་བའི་ནང། ཐེ་ཝན་ངོས་ནས་རྒྱ་ནག་དང་ཟླ་སྒྲིལ་གི་ཐད་ལ་མནོ་བསམ་གཏོང་དགོས་པ་དང། ཐེ་ཝན་མང་ཚོགས་ནས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་ལ་ཡིད་ཆེས་བྱ་དགོས་ཞེས་བརྗོད་པའི་བཀའ་མོལ་ཞིག་ཡོངས་གྲགས་གྱུར་ཡོད་པ་རེད། འོན་ཀྱང་ཐེ་ཝན་མང་ཚོགས་ཀྱི་ཁྲོད་དུ་རྒྱ་ནག་ལ་ཡིད་ཆེས་ཐུབ་ཀྱི་ཡོད་མེད་ཀྱི་ཐད་དྲི་རྩད་བྱས་པའི་ཉེ་བའི་བསམ་ཤོག་བསྡུ་ལེན་བྱས་པའི་སྙན་ཐོ་ཞིག་གི་ནང། རྒྱ་ནག་ལ་ཡིད་ཆེས་ཐུབ་པ་བརྗོད་མཁན་བརྒྱ་ཆ་གང་ཟེར་ཡང་དགུ་ཙམ་ལས་བྱུང་མེད་པ་དང། དཔེར་ན། ཐའེ་པེ་གྲོང་ཁྱེར་ནང་དགེ་རྒན་གནང་མཁན་དགུང་གྲངས་ལྔ་བཅུ་ང་དྲུག་ལ་ཕེབས་པའི་ཅང་རིང་བིན་ཞུ་བས་ཨ་མི་རི་ཀའི New York Times གི་གསར་ཤོག་ལ་ཞི་ཅིན་ཕིན་གྱིས་ཧོང་ཀོང་དང་རང་གི་མང་ཚོགས་ལ་བྱེད་སྟངས་ངན་པ་བྱས་པའི་དཔེ་མཚོན་ཆེས་མང་པོ་མཐོང་ཡོད་པས་རྒྱ་ནག་དང་ཞི་ཅིན་ཕིན་ལ་ཡིད་ཆེས་ཐུབ་ཐབས་མེད་པས་རང་གི་འོས་ཤོག་དེ་དམངས་གཙོ་ཚོགས་པའི་སྲིད་འཛིན་འོས་མི་ལའེ་ཅིན་ཏའེ་ལ་འཕངས་པ་ཡིན་ཞེས་ངོ་སྤྲོད་གནང་ཡོད་པ་རེད། ད་འོ་ན་རྒྱ་ནག་གིས་ཐེ་ཝན་གྱི་ཕྱོགས་སུ་ལངས་ཕྱོགས་ག་རེ་འཛིན་གྱི་རེད་ཅེས་པའི་དྲི་བ་དེ་ཡིན་པ་རེད། ངས་ཆབ་སྲིད་གནད་དོན་དཔྱད་ཞིབ་པ་ཚོས་དགོངས་ཚུལ་ག་རེ་གསུང་གི་ཡོད་མེད་ཁག་ཅིག་ངོ་སྤྲོད་ཞུ་གི་ཡིན་ང་ཚོའི་ལེ་ཚན་མུ་མཐུད་གསན་ཞུ་རོགས་གནང། རྒྱ་ནག་གི་ཐེ་ཝན་གནད་དོན་ཐད་ཀྱི་ལས་ཁུངས་ཀྱི་མགྲིན་ཚབ་པ། Chen Binhua། གིས་རེས་གཟའ་སྤེན་པའི་དགོང་དྲོ་ཐེ་ཝན་གྱི་འོས་བསྡུའི་གྲུབ་འབྲས་གསལ་བསྒྲགས་ཀྱི་རྗེས་སུ། རྒྱ་ནག་གིས་ཐེ་ཝན་གྱི་གནད་དོན་སེལ་ཐབས་དང་རྒྱལ་ཁབ་ཟླ་སྒྲིལ་གྱི་ལངས་ཕྱོགས་དེ་འགྱུར་བ་མེད་པར་བྲག་རྡོ་ལྟར་བརྟན་པོ་ཡིན་ལུགས་དང། རྒྱ་ནག་ངོས་ནས་ཐེ་ཝན་རང་བཙན་ཆེད་ཁ་བྲལ་གྱི་ལས་འགུལ་དང་ཡང་ཕྱི་ཕྱོགས་ཀྱི་ཐེ་གཏོགས་ལ་མཐའ་གཅིག་ཏུ་ངོ་རྒོལ་དང། རྒྱ་ནག་གིས་འབྲེལ་ཡོད་སྲིད་དོན་ཚོགས་པ་ཁག་དང་མཉམ་ལས་ཀྱིས་ཚོགས་ཁག་གཉིས་ཀྱི་བར། ཞི་བདེ་གོང་འཕེལ་ཡོང་ཐབས་ཀྱི་ཐད་ལ་ལས་དོན་སྤེལ་རྒྱུ་ཡིན་ལུགས་བརྗོད་ཡོད་པའི་སྐོར་རྒྱ་ནག་གི་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་གནས་ཚུལ་སྤེལ་ཡོད་པ་རེད། ཐའེ་པེ་རྒྱལ་ཡོངས་ཆན་ཅིའི་གཙུག་ལག་སློབ་གྲྭ་ཆེན་མོའི་ཐེ་ཝན་གྱི་ཆབ་སྲིད་ཀྱི་སློབ་དཔོན་གཞོན་པ། Lev Nachman། གྱིས་དཀྱིལ་ཤར་ཨལ་ཇེ་ཟི་རའི་གསར་ལས་ཁང་ལ་དགོངས་ཚུལ་གསལ་སྟོན་གྱི་ནང། རྒྱ་ནག་གིས་ཐེ་ཝན་ཕྱོགས་སུ་ལན་འདེབས་དེ་ལའི་ཅིན་ཏཱའི་ལ་འོས་བསྡུ་རྒྱལ་ཁ་ཐོབ་མ་ཐག་ཏུ་བྱེད་སྲིད་པའམ། ཡང་ན་ཕྱི་ཟླ་གཉིས་པའི་ནང་གྲོས་ཚོགས་གསར་པའི་དམ་འབུལ་གྱི་སྐབས་སམ། ཡང་ན་ཕྱི་ཟླ་ལྔ་པའི་ནང་ལའི་ཅིན་ཏཱའི་གྱིས་སྲིད་འཛིན་གྱི་དམ་འབུལ་ཞུས་པའི་དུས་ཚོད་བཅས་པའི་སྐབས་སུ་ལས་དོན་སྤེལ་སྲིད་པ་དང། ཡང་གནད་དོན་དབྱེ་ཞིབ་པ་གཞན་ཁག་ཅིག་གིས་ད་རེངས་འོས་བསྡུའི་ནང་དམངས་གཙོ་ཚོགས་པར་གྲོས་ཚོགས་ནང་འཐུས་མི་མང་མོས་ཀྱི་རྒྱབ་སྐྱོར་ཐོབ་མེད་པའི་གནད་དོན་དེས་རྒྱ་ནག་ལ་རྒྱལ་ཁ་ཞིག་ཡིན་ཚུལ་འགྲེལ་བཤད་བརྒྱབ་པ་བརྒྱུད་ཞི་ཅིན་ཕིང་ངོས་ནས་ཐེ་ཝན་གྱི་ཕྱོགས་སུ་འཁོན་འཛིན་གྱི་ལངས་ཕྱོགས་དེ་ཤུགས་ཆེ་རུ་མ་བཏང་བའི་རེ་བ་ཞིག་ཀྱང་ཡོད་པ་བརྗོད་ཀྱི་ཡོད་པ་རེད། གང་ལྟར་གནད་དོན་དབྱེ་ཞིབ་པ་མང་ཆེ་བས་གསུངས་ན་རྒྱ་ནག་གིས། ཐེ་ཝན་གྱི་སྲིད་འཛིན་གསར་པ་ལའེ་ཆིན་ཏཱའི་ལ་དཀའ་ངལ་བཟོ་ཆེད་དཔེར་ན་ཐེ་ཝན་ནས་ནང་འདྲེན་བྱས་པའི་ཞིང་པའི་ལོ་ཏོག་དང། མཚོ་ཟས། དེ་བཞིན་མོ་ཏྲའི་ཡོ་བྱད་བཅས་པར་སྒོ་ཁྲལ་ཆག་ཡང་བཏང་བ་ཁག་མེད་པ་བཟོས་པ་བརྒྱུད་དཀའ་ངལ་བཟོ་སྲིད་པའི་བསམ་ཚུལ་བརྗོད་ཀྱི་ཡོད་པ་རེད། ཆབ་སྲིད་གནད་དོན་དབྱེ་ཞིབ་པ་ཚོས། ཐེ་ཝན་ནང་འོས་བསྡུའི་གོང་གི་ཉིན་གཅིག་སྔོན་རྒྱ་ནག་དམར་ཤོག་ཚོགས་པའི་དཔོན་རིགས་མཐོ་གྲས་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན་གསར་པར་གཏན་འཁེལ་ཡོང་གི་ཡོད་པ་ངོས་འཛིན་བྱེད་བཞིན་པ། ལུའུ་ཅིན་ཇའོ། ཨ་རིའི་ནང་ཕྱི་སྲིད་དྲུང་ཆེ Antony Blinken ཐུག་འཕྲད་ལ་བཅར་ཡོད་པ་དང། བརྒྱུད་ལམ་ཁག་གི་གནས་ཚུལ་སྤེལ་དོན་ལ་གཞིགས་ན། བཀའ་མོལ་གྱི་ཁྲོད་དུ་དཔོན་རིགས་ཕན་ཚུན་གྱི་བཀའ་མོལ་གྱི་ཁྲོད་གནད་དོན་གཅིག་ནི་ཨ་མི་རི་ཀས་ཐེ་ཝན་གྱི་གནད་དོན་ལ་ཐེ་གཏོགས་བྱ་རྒྱུ་མེད་པར་སྐུལ་འདེད་བྱས་པ་གསལ་སྟོན་ཡོང་གི་ཡོད་པ་རེད། ཡང་གནས་ཚུལ་ཁག་ནས་ཐོན་པར་གཞིགས་ན་ཨ་མི་རི་ཀས་རྒྱ་ནག་ལ་ཐེ་ཝན་གྱི་ཕྱོགས་སུ་རྙོག་གླེང་བཟོ་རྒྱུ་མེད་པ་དང། ཨ་མི་རི་ཀའི་ངོས་ནས་ཀྱང་ཐེ་ཝན་དང་འབྲེལ་མཐུད་སྐབས་བསམ་ཤེས་བྱ་ཆོག་པ་དང། གང་ལྟར་ཐེ་ཝན་གྱི་གནད་དོན་གྱི་ཐད་ལྷིང་འཇགས་མ་བྱུང་བ་ཡིན་ན་ད་ལྟ་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀྱི་བར་འབྲེལ་ལམ་ཕྲན་བུ་བསྐྱར་གསོ་འབྱུང་བཞིན་པ་དེར་དོ་ཕོག་འགྲོ་ཉེན་ཡོད་པ། བརྗོད་ཡོད་པའི་སྐོར་གསལ་སྟོན་ཡོང་གི་ཡོད་པ་རེད། རེས་གཟའ་སྤེན་པའི་ཉིན་སྲིད་འཛིན་བྷའི་ཏིན་ལ་ཐེ་ཝན་གྱི་རྒྱལ་ཡོངས་འོས་བསྡུའི་གྲུབ་འབྲས་ཀྱི་ཐད་ལ་གསར་འགོད་པ་ཚོས་དགོངས་ཚུལ་བཀའ་འདྲི་ཞུ་མཁན་བྱུང་བའི་བཀའ་ལན་དུ་ཨ་རིའི་སྲིད་འཛིན་མཆོག་གིས། ང་ཚོས་ཐེ་ཝན་གྱི་རང་བཙན་ལ་རྒྱབ་སྐྱོར་བྱེད་ཀྱི་མེད་ཅེས་ལན་འདེབས་སྟབས་བདེ་པོ་ཞིག་གནང་ཡོད་པ་རེད། ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་འོས་བསྡུའི་གྲུབ་འབྲས་གསལ་བསྒྲགས་རྗེས་སུ་འདེམས་ཐོན་སྲིད་འཛིན་ལའེ་ཆིན་ཏཱའི་ལ་འཚམས་འདྲི་གནང་ཡོད་པ་དང། ཕྱི་སྲིད་ལས་ཁུངས་ཀྱི་གསུང་འཕྲིན་ནང་ཨ་མི་རི་ཀས་སྲིད་འཛིན་གསར་བ་དང་མཉམ་ལས་ཀྱིས་ཨ་རིའི་ངོས་ནས་ཐེ་ཝན་དང་རྒྱ་ནག་གི་བར་མི་མཐུན་པའི་འགལ་ཟླ་ཁག་འཇིགས་སྐུལ་དང་གནོན་ཤུགས་གང་ཡང་མེད་པར་ཞི་བའི་ཐོག་ནས་སེལ་ཐུབ་པའི་ཐུགས་རེ་གནང་གི་ཡོད་པ་བཀོད་ཡོད་པ་རེད། ཆབ་སྲིད་གནད་དོན་དབྱེ་ཞིབ་པ་ཚོས་གསུངས་ན་རྒྱ་ནག་གིས་རེ་བ་བརྒྱབ་པ་ལྟར་ཨ་མི་རི་ཀས་ཐེ་ཝན་གྱི་ཐད་ལ་དོ་ཁུར་མེད་པ་བྱེད་ཀྱི་མ་རེད་ཅེས་དང། དེའི་དཔེ་མཚོན་གསལ་ཤོས་ཤིག་ནི་སྔ་ལོ་སྲིད་འཛིན་སྦཱེ་ཏན་སྲིད་གཞུང་གིས་ཐེ་ཝན་ལ་ཨ་སྒོར་ས་ཡ་སུམ་བརྒྱ་བཞི་བཅུ་ཞེ་ལྔའི་མ་གནས་ཀྱི་དམག་དོན་གོ་མཚོན་གསལ་བསྒྲགས་གནང་ཡོད་པ་དང། ད་ལྟའང་གྲོས་ཚོགས་ནང་ཨ་མི་རི་ཀའི་གཞུང་གིས་ཐེ་ཝན་དང་དཔལ་འབྱོར་འབྲེལ་ལམ་དམ་ཟབ་གཏོང་ཆེད་ཁྲལ་ཆག་ཡང་དང། ཡང་གལ་ཏེ་རྒྱ་ནག་གིས་ཐེ་ཝན་ལ་གཏོར་རྒོལ་བཏང་བ་ཡིན་ན་རྒྱ་ནག་གི་ཐོག་དཔལ་འབྱོར་ཉེས་ཆད་འགེལ་རྒྱུའི་ཁྲིམས་འཆར་བང་བསྒྲིགས་ནས་ཡོད་པ་དེ་དཔེ་མཚོན་གྱི་ཚུལ་དུ་ངོ་སྤྲོད་གནང་གི་ཡོད་པ་རེད། གནས་ཚུལ་ཐོན་ཁུངས་ལ་གཞིགས་ན་ཨ་མི་རི་ཀའི་གཞུང་གིས་ངོ་བོ་གཞུང་འབྲེལ་མིན་པ་ལྟ་བུར་དོན་དུ་ཨ་མི་རི་ཀའི་གཞུང་གི་གནད་ཡོད་དཔོན་རིགས་ཟུར་པ་ཁག་ཅིག་ཐེ་ཝན་ནང་འདེམས་ཐོན་སྲིད་འཛིན་ལའེ་ཆིན་ཏཱ་ལ་ཐུག་འཕྲད་ལ་ཆེད་གཏོང་གནང་གི་ཡོད་པ་དང། ཨ་མི་རི་ཀའི་བདེ་སྲུང་ལས་ཁུངས་ཀྱི་ངོས་ནས་དམག་དཔོན་ཟུར་པ་མང་པོ་ཞིག་ཐེ་ཝན་ལ་སློབ་སྟོན་གྱི་ཆེད་དུ་གཏོང་བཞིན་པ་དང་ཁོང་རྣམ་པར་ཐེ་ཝན་གཞུང་གི་དཔོན་རིགས་ཚོས་དབྱིན་ཇིའི་རྒན་ལགས་ཞེས་བརྗོད་ཀྱི་ཡོད་པ་དང། སྲིད་འཛིན་གསར་པ་ལའེ་ཆིན་ཏཱའི་གི་ལས་ཡུན་ལ། མིང་ལ་དབྱིན་ཇི་སློབ་མཁན་ཡིན་པའི་དགེ་རྒན་ཡིན་ཚུལ་ལ་ནང་དོན་ཨ་མི་རི་ཀའི་དམག་དོན་སློབ་སྟོན་པ་ཆེད་ལས་མི་སྣ་ཆེས་མང་པོའི་འགྲིམ་འགྲུལ་དེ་ད་ཆ་གཞི་རྒྱ་ཆེ་རུ་འགྲོ་གི་རེད་ཅེས་གསུང་གི་ཡོད་པ་རེད། དེ་བཞིན་ད་ལྟ་ཉི་ཧོང་དང་ཡུ་རོབ་མཐུན་ཚོགས་བཅས་ནས་ཀྱང་ཐེ་ཝན་གྱི་འདེམས་ཐོན་སྲིད་འཛིན་ལའེ་ཆིན་ཏེ་ལ་འཚམས་འདྲི་གནང་ཡོད་པ་དང། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཀྱང་ཐེ་ཝན་གྱི་འདེམས་ཐོན་སྲིད་འཛིན་ལའེ་ཆིན་ཏེ་ལ་འཚམས་འདྲི་གནང་ཡོད་པ་རེད། གསན་མཁན་རྣམ་པ་ཚོ་དེ་དང་ཆབས་ཅིག་ད་དུས་ཚོད་རྐྱེན་པས་ལེ་ཚན་དེ་སྙན་སྒྲོན་ཞུ་མཚམས་དེ་གར་བཞག་ཡིན།